ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་བཅུ་གཉིས་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་ཉི་ཤུ་རྩ་དྲུག་རེས་གཟའ་ཕུར་བུ་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་ཚེ་རིང་གཡུ་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག།

དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག་དང། དགའ་ལྡན་ཁྲི་རིན་པོ་ཆེ་ཡིས། གཞུང་ལུགས་ཁག་ལ་སློབ་གཉེར་བྱེད་རྒྱུ་དེ་ནི་བཀའ་བཞིན་སྒྲུབ་པའི་མཆོད་པ་ངོ་མ་དེ་ཡིན་པ་རྡ་ས་རིགས་སློབ་མ་ལག་གཉིས་དབུ་བརྙེས་པའི་དུས་དྲན་ཉིན་གསུམ་གྱི་ཉིན་མོར་བཀའ་གནང་ཡོད་སྐོར།

ཐོག་མར་དེ། བོད་མིའི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས། ཨ་རིའི་གྲོས་ཚོགས་ཀྱི་ཚོགས་གཙོ་གསར་པ་བདམས་ཐོན་བྱུང་བ་སྐུ་ཞབས། Mike Johnson མཆོག་ལ་འཚམས་འདྲི་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ། བློ་བེ་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། བོད་མི་གི་དབུ་ཁྲིད ྋགོང་ས་མཆོག་གིས་བཞུགས་སྒར་ཕོ་བྲང་ནས་སྤྱི་ཟླ་བཅུ་བ་གི་ཚེས་བ་ཉེར་དྲུག་གི་ཉིན་མ་ཨ་མི་རི་ཁ་གི་གྲོས་ཚོགས་ཀྱི་ཚོགས་གཙོ་མཱི་ཁེལ་ཇོན་སོན་ལགས་བདམས་ཐོན་བྱུང་བར་འཚམས་འདྲི་གི་བཀའ་ཡིག་ཟིག་སྩལ་བ་གི་ནང་ཨ་མི་རི་ཁ་ནི་འཛམ་གླིང་གི་སྣེ་ཁྲིད་མཁན་གི་རྒྱལ་ཁབ་དེ་ཡིན་པ་དང་ངོས་ཀྱིས་དུས་ཡུན་རིང་མོ་ནས་ཨ་མི་རི་ཁ་ནི་དམངས་གཙོ་དང་རང་དབང། ཆོས་དད་རང་དབང་ཚད་པ་གི་འགྲོ་བ་མིའི་ཐོབ་ཐང་ལ་གུས་བརྩི་གནང་མཁན་འགྲན་ཟླ་བྲལ་བ་དེ་ཡིན་པར་ཡི་རངས་ཆེན་པོ་གནང་གི་ཡོད་པ་མ་ཟད། སྤྱི་ལོ་གཅིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་གི་ལོ་ནས་བཟུང་ངོས་རང་ཨ་མི་རི་ཁར་ཐེངས་མང་ཕྱིན་ཏེ་ཨ་མི་རི་ཁའི་གྲོས་ཚོགས་ཀྱི་ཚོགས་གཙོ་རྣམས་ཚུད་པ་གི་ཨ་མི་རི་ཁའི་དཔོན་རིགས་རྣམ་པར་དགོངས་འཆར་ཕུལ་རྒྱུ་གི་གོ་སྐབས་བྱུང་ཁར། རྒྱ་ཆེ་ས་ནས་ཨ་མི་རི་ཁ་གི་ཆབ་སྲིད་ཚོགས་པ་སུ་ཡིན་ན། སྟོངས་ལ་ཉེ་བ་གི་བོད་ཀྱི་རིག་གཞུང་དང་སྐད་ཡིག་སྲོལ་རྒྱུན་བཅས་རྒྱུན་གནས་ཡོང་ཐབས་སུ་རྒྱབ་སྐྱོར་གནང་བར། རྗེས་སུ་ཡི་རང་ཡོད་ཅེས་བྱ་རྒྱུ་བྱུང་བ་བཞིན། ངོས་དང་བོད་མི་མང་གིས་ཨ་མི་རི་ཁ་གིས་མུ་མཐུད་བོད་མིའི་ངོ་བོ་དང་ཡང་ན་འགྲོ་བ་མི་ཡོངས་རྫོགས་ལ་ཕན་ཐོགས་ཡོང་ངེས་ཀྱི་ནང་ཆོས་དང་འབྲེལ་བ་གི་བྱམས་བརྩེ་དང་ཞི་བདེ། འཚེ་བ་མེད་པའི་རིག་གནས་སྲུང་སྐྱོབ་གཅེས་འཛིན་ལ་རྒྱབ་སྐྱོར་གནང་བར། བཀའ་དྲིན་གཏིང་ཟབ་ཚོར་གྱི་ཡོད་ཅེས་བཀའ་སྩལ་བ།

བོད་ཀྱི་མདོ་སྨད་དར་ལག་རྫོང་ནང་བོད་མི་བརྒྱད་མཆོད་འབུལ་ཆེད་ཞལ་འདེབས་བསྡུ་སློང་བྱས་པར་འཛིན་བཟུང་དོ་དམ་བྱས་ཡོད་པའི་སྐོར། Tibet Watch ཞེས་པའི་བོད་གནས་ཉམས་ཞིབ་ཁང་གིས་ཕྱི་ཚེས་ཉི་ཤུ་རྩ་ལྔ་ཉིན་གནས་ཚུལ་བཏོན་གནང་ཡོད་པ་རེད་འདུག་དེ་ཡང་ཕྱི་ཚེས་ཉི་ཤུ་ཉིན་བོད་ཀྱི་མདོ་སྨད་དར་ལག་རྫོང་གི་ཉེན་རྟོག་པས་འཛིན་བཟུང་དོ་དམ་བྱས་པའི་བོད་མི་བརྒྱད་པོ་དེ་དག་གིས་ནག་ཅན་གྱི་ཚོགས་སྡེ་འཛུགས་པ་དང། འཁྲུག་རྩོད་དང་རྙོག་དྲ་བཟོ་བ་དང། བཙན་དབང་ཐོག་དངུལ་འཕྲོག་བཅོམ་དང། གང་བྱུང་གིས་དངུལ་ལེན་ཐབས་བྱེད་པའི་ནག་ཅན་གྱི་ལས་དོན་སྤེལ་བའི་ཉེས་འཛུགས་བྱས་ཡོད་པ་རེད་འདུག་དེ་བཞིན་བོད་ཀྱི་དར་ལག་རྫོང་གི་ཉེན་རྟོག་པས་སྤྱི་ཚོགས་དྲ་རྒྱའི་ཐོག་མང་ཚོགས་ལ་བརྡ་ཐོ་ཞིག་བཏང་གནང་བ་དེའི་ནང། གོང་བཞིན་འཛིན་བཟུང་དོ་དམ་བྱས་པ་རྣམས་ཀྱི་གནས་ཚུལ་དང་ནག་ཅན་གྱི་ཚོགས་སྡེ་ཁག་གི་སྐོར་བརྡ་ལེན་བྱས་པ་ཡིན་ན་ཁྲིམས་སྒྲིག་ལྟར་དེ་དངུལ་གྱི་བྱ་དགའ་སྤྲོད་རྒྱུ་ཡིན་ལུགས་དང། གནས་ཚུལ་འདི་འདྲ་བ་ཤེས་མཁན་ཚོས་བརྡ་ལན་མ་བྱས་པ་ཡིན་ན་ཉེས་པ་ལྕི་པོ་གཏང་རྒྱུ་ཡིན་པའི་ཉེན་བརྡ་ཡང་བཏང་ཡོད་པ་རེད་འདུག་བོད་གནས་ཉམས་ཞིབ་ཁང་གིས་རྒྱ་ནག་གཞུང་གིས་འཛིན་བཟུང་དོ་དམ་བྱས་པའི་བོད་མི་དེ་དག་ནི། མགོན་རྣམ་དང། མགོན་ཚེ། འཇིགས་མེད་བསྟན་འཛིན། དཔལ་ལྡན། བློ་ཆོས། རྣམ་རྒྱལ། ནོར་བདེ། སྐལ་བཟང་བཅས་ཡིན་པའི་སྐོར་དང། ཁོང་རྣམས་བོད་ཀྱི་མདོ་སྨད་དར་ལག་རྫོང་གི་རྒྱུ་སྨད་གྲོང་རྡལ་ནས་ཡིན་པའི་སྐོར། ཨེ་ཧྲན་ལ་བཀོད་འདུག་ཡང SFT བོད་རང་བཙན་སློབ་ཕྲུག་ཚོགས་པའི་ངོས་ནས་འཛམ་གླིང་གི་ས་ཁྱོན་གང་སར་ཡོད་པའི་ཚོགས་པའི་ཚོགས་མི་སློབ་ཕྲུག་རྣམས་ལ་ཨ་མི་རི་ཀའི་ནང་རྟེན་གཞི་བྱས་པའི Thermo Fisher ཁེ་གཉེར་ལས་ཁང་དེས་བོད་ནང་གི་བོད་མིའི་རིགས་རྫས་རྐུ་འཁྱེར་བྱེད་རྒྱུ་དེ་མཚམས་འཇོག་བྱེད་དགོས་པའི་ཁས་ལེན་དམ་བཅའི་ཡི་གེ་ཞིག་འདི་ཚེས་ཉི་ཤུ་རྩ་ལྔ་ཉིན་འགྲེམས་སྤེལ་གནང་ཡོད་པ་རེད་འདུག། གོང་ཞུས་བོད་རང་བཙན་སློབ་ཕྲུག་ཚོགས་པའི་ཁས་ལེན་དམ་བཅའི་ཡི་གེའི་ནང་དོན་ཚན་ཁག་ཅིག་བཀོད་པའི་ནང། དང་པོ་དེར། ངོས་རང་གིས་ཨ་མེ་རི་ཀའི། Thermo Fisher། ཞེས་པའི་ཁེ་གཉེར་ལས་ཁང་དེས་རྒྱ་ནག་གཞུང་ལ་བོད་མིའི་རིགས་རྫས་རྐུ་འཁྱེར་བྱེད་རྒྱུར། རམ་འདེགས་དང་བརྒྱུད་སྐུལ་བྱེད་པའི་དངོས་ཡོད་གནས་ཚུལ་ཁག་རང་ངོས་ནས་ཤེས་པར་བྱེད་རྒྱུ་ཙམ་མ་ཟད། མི་གཞན་ལའང་དེའི་ཐོག་གོ་སྐོན་སློབ་གསོ་བྱེད་རྒྱུ་ཡིན་ཞེས་བཀོད་ཡོད་པ་རེད་འདུག། ཡང། དོན་ཚན་གཉིས་པ་དེར། ངོས་རང་གིས་བློ་འཚབ་དེ། Thermo Fisher དང་མཉམ་འབྲེལ་བྱེད་མཁན་གྱི་ཤེས་ཡོན་གྱི་བསྟི་གནས་ཁག་དང། ཚན་རིག་གི་སྤྱི་ཚོགས་ཡོངས་ནས་ཤེས་ཚོར་ཐུབ་པ་བྱེད་ཀྱི་ཡིན་ཞེས་དང། ཡང། ཁས་ལེན་གྱི་དམ་བཅའ་ཡི་གེ་དེ། དོན་ཚན་གསུམ་པའི་ནང། རྒྱ་ནག་གཞུང་གིས་བཙན་དབང་འོག་གནས་པའི་བོད་མི་རྣམས་ལ་རྒྱབ་སྐྱོར་དང། བོད་མི་རྣམས་ལ་ཧ་ཅང་གི་ཡ་ང་བའི་རིགས་རྫས་ཐོག་སོ་ཉུལ་གྱི་ལས་དོན་སྤེལ་བ་མ་ཟད། འགྲོ་བ་མིའི་ཐོབ་ཐང་དང་སྒེར་གྱི་རང་དབང་ཐོག་ངོས་ལེན་བྱེད་ཐབས་མེད་པའི་ཐེ་གཏོགས་བྱས་པ་དེ་གསལ་སྟོན་ཆེ་རུ་གཏོང་གི་ཡིན་ཞེས་བཀོད་ཡོད་པ་རེད་འདུག་གོང་ཞུས་ཀྱི་ཁས་ལེན་དམ་བཅའི་ཡི་གེ་དེ Thermo Fisher ཁེ་གཉེར་ལས་ཁང་གི་འགན་འཛིན Marc Casper དང། འཛམ་གླིང་གི་ས་ཕྱོགས་གང་སར་རྒྱ་ནག་གཞུང་གིས་བོད་མི་རྣམས་ཀྱི་རིགས་རྫས་རྐུ་འཁྱེར་དང་འབྲེལ་བའི་ལས་ཀ་བྱེད་མཁན་ཚང་མར་བརྡ་ལན་ཞིག་སྤྲོད་རྒྱུ་ཡིན་པའི་སྐོར།

བོད་མི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱི་དབུ་བཞུགས་ཐོག Swiss གྲོང་ཁྱེར Geneva ལ་བོད་དོན་གླེང་སྟེགས་ཀྱི་ཚོགས་འདུ་སྐོང་ཚོགས་གནང་ཡོད་པ་དང། ཚོགས་འདུའི་ཐོག་ཡུལ་ལུང་ཁག་ཅིག་གི་གནད་ཡོད་མི་སྣ་ཕེབས་བཞུགས་གནང་ཞིང། གྲོས་ཚོགས་འཐུས་མི་ཁག་ཅིག་གིས་གཏམ་བཤད་གནང་ཡོད་འདུག་དེའི་སྐོར Swiss གྲོང་ཁྱེར Geneva ནས་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་རིང་ཕུན་ཚོགས་ལགས་ཀྱིས་ཚོགས་འདུ་ཚོགས་ཡུལ་ས་གནས་ནས་ངོ་སྤྲོད་གནང་གི་རེད། བོད་མིའི་སྒྲིག་འཛུགས་ཀྱི་རྒྱལ་སྤྱིའི་རང་བཞིན་ལྡན་པའི་ཇི་ནི་ཝཱ་གླེང་སྟེགས་ཐེངས་ལྔ་པ་དེ་དབུ་འཛུགས་གནང་སོང་ང། ཨན་ཐེངས་འདིའི་ལྷན་ཚོགས་ནང་སྟེ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན། ཨན་ཕྱི་དྲིལ་མགྲིན་ཚབ། ཨན་ད་ཀ་ནང་བཞིན་སྦེལ་ཇམ་སྐུ་ཚབ་དོན་གཅོད་སུད་སི་སྐུ་ཚབ་དོན་གཅོད་ཀྱི་ལས་བྱེད། ཨེང་ལན་སྐུ་ཚབ་དོན་གཅོད་ཧྥ་རན་སི། འདི་གས་ཀྱི་ཐོག་སྟེ་ཨན་ཡོ་རོབ་སྤྱི་འཐུས་དང། རྒྱལ་སྤྱི་ཨན་དེའི་སྒང་ལ་གཙོ་བོ་གཅིག་གི་ད་ལྟ་རྒྱ་ནག་གི་དབང་སྒྱུར་བར་དཀའ་ངལ་འཕྲད་བསྡད་པའི་ཡུ་གུར་དང་ཨན་ལྷོ་སོག་པོ། རྒྱ་ནག་དམངས་གཙོ་དོན་གཉེར་ཅན། བོད་དོན་རྒྱབ་སྐྱོར་ཚོགས་པ། ད་ག་ནང་བཞིན་ཀྱང་གནད་ཡོད་མི་སྣ་མང་པོ་ཞིག་འདུག་ཨང། དེ་བྱས་ད་ལྷན་ཚོགས་འདིའི་དམིགས་ཡུལ་གཙོ་བོ་འབྱོར་བ་འདི་རེད། ད་དེ་ནས་བར་རྒྱ་ནག་གཞུང་ལོ་གསུམ་རེའི་མཚམས་ལ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་ལ་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་འདི་སྙན་སྒྲོན་ཞུ་དགོས་ཀྱི་ཡོད་རེད། འོན་ཏེ་སྙན་སྒྲོན་ཞུ་བའི་སྒང་ལ་རྒྱ་ནག་གཞུང་གིས་སྙན་སྒྲོན་ཞུ་བའི་སྒང་ལ་ཡག་རྐྱང་རྐྱང་བཤད་ཀྱི་ཡོད་ཙང་ད་དེའི་སྒང་ལ་རྒྱ་ནག་ནང་ལ་དཀའ་ངལ་ཡོད་པ་དེ་གཅིག་རྒྱལ་སྤྱི་ཁྱོན་ལ་རྒྱ་ནག་གི་སྙན་སྒྲོན་མ་ཞུས་སྔོན་ལ་གོ་སྒྲིག་གནང་ཡག་བྱེད་དོ་རེད་དོ་ཨང། ཨ་དེ་འདྲ་ཅིག་ཡིན་ཙང་ད་ནངས་དེའི་སྐུ་ངོ་ཨན་དེའི་མགྲིན་ཚབ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་སྐུ་ངོ་ལེགས་བཤད་ལགས་དེ་ཆུ་རྒྱུན་ནང་ཞུས་ཡོད། འོ་འདི་ལས་ཨ་ནི་དེ་རིང་ང་ཚོ་དེ་སུའུ་ཙི་ལན་གྱི་གྲོང་ཁྱེར་དང་ཇི་ནི་ཝཱ་ལ་ཉི་མ་གཉིས་ཀྱི་དོན་དག་ཇི་ནི་ཝཱ་ཀྱི་ལྷན་ཚོགས་དེ་ཚོ་གོ་སྒྲིག་ཞུས་ཡོད་རེད་ད་དེ་ཐེངས་ལྔ་བ་དེ་ཆགས་ཀྱི་ཡོད་རེད་ད་ལྟའི་ཆ་ལ་ཨ་ནི་ཐོག་མའི་གི་དམིགས་ཡུལ་དེ་ད་རྒྱ་ནག་གི་ད་ད་ལྟ་མཉམ་འབྲེལ་རྒྱལ་ཚོགས་ལ་ཞུ་སྙན་ཕུལ་གྱི་ཡོད་རེད་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་ཞུ་སྙན་ཕུལ་བའི་གི་དུས་ཚོད་དེ་དང་སྟབས་བསྟུན་བྱེད་ཆེད་ཨ་ནི་དེ་གོ་སྒྲིག་ཞུས་པ་ཅིག་རེད་ཨ་ནི་ད་ལྟའི་ཆ་ལ་ཡིན་པའི་གི་ད་ད་ད་གལ་ཆེན་པོ་ཞིག་ཆགས་ཀྱི་ཡོད་རེད་གང་ཡིན་ཟེར་ན་ད་ལོ་ཡིན་པ་ཡིན་ན་རྒྱ་ནག་གི་ཡ་སྙན་ཚོགས་ལ་ཡ

རྒྱ་ནག་ནང་ཁུལ་ལ་འགྲོ་བ་མིའི་ཐོབ་ཐང་ཉམས་རྒུད་ཆེ་བའི་གནས་སྟངས་ཐོག་ནས་བརྗོད་གཞི་ཁག་བཞིའི་ཐོག་ནས་ཞུས་ཏེ་ཡོད་རེད། ཨ་ནི་བརྗོད་གཞི་ཁག་བཞི་རྣམས་རྩ་བའི་དེ་ད་ལྟ་བོད་ཙམ་མ་ཡིན་པར་རྒྱ་ནག་ཁྱོན་ཡོངས་ལ་ད་ལྟ་རྒྱ་ནག་གིས་བཙན་འཛུལ་བྱས་པའི་གྱི་ད་ལུང་པ་མང་པོ་ཞིག་ཆགས་ཏེ་ཡོད་རེད། དེའི་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ག་རེ་ཡོད་མེད་དེ་ཚོ་གསལ་གསལ་ཐིང་ཐིང་མ། ཉིན་རེར་ཞུ་བའི་དང། ཨ་ནི་དེ་ཙམ་མ་ཡིན་པའི་ཕར་ཚུར་བགྲོ་གླེང་བྱས། ཨ་ནི་གཉིས་པ་དེ་ལ་ཡིན་པ་ན་རྒྱ་ནག་ཁུལ་ཡོངས་ཀྱི་ལྟ་སྟངས་དང་དེའི་རུ་བ། ཡང་ན་མི་སེར་སྤེལ་བའི་གི་ཡང་དེ་དང་སྲིད་ཇུས་དེ་ཚོ་ག་འདྲ་ག་འདྲ་བྱེད་དགོས་བའི་ལག་བསྟར་ག་རེ་བྱུང་ཡོད། དམིགས་བསལ་གྱིས་ད་ལྟ་བོད་དང། ཡུ་གུར་དང་དེ་ཚོའི་ནང་ལོགས་ལ། ཨ་ནི་འཛུགས་སྐྲུན་གྱི་ལས་གཞི་ཤུགས་ཆེན་པོ་བྱེད་དགོས་ཀྱི་རྐྱེན་གྱིས་ཡང། ཨ་ནི་མི་དམངས་ཀྱི་ད་ལྟ་འཚོ་བ་དང་གང་ཅིའི་ཐོག་ནས་དཀའ་ངལ་ཡོད་བ་དང་འགྲོ་བ་མིའི་ཐོབ་ཐང་དང་འབྲེལ་བའི་ཐོག་ནས་རྡོག་རོལ་གཏང་གི་ཡོད་བའི་གནས་སྟངས་ག་འདྲ་ག་འདྲ་ཟེར་བས། ད་བཞི་པ་ད་ད་ལྟ་དེ་རིང་སང་འཕྲུལ་ཆས་ཀྱི་ཡར་རྒྱས་ཕྱིན་པའི་གི་གནས་སྟངས་ཐོག་ནས་རྒྱ་ནག་གཞུང་ནས་རྒྱལ་སྤྱིའི་ནང་ལོགས་ལ་འགྲོ་བ་མིའི་ཐོབ་ཐང་ཐོག་ནས་གནོན་ཤུགས་སྤེལ་ཡ་ལ་སོགས་པའི་གྱི་བྱ་སྤྱོད་ངན་པ་ཞིག་སྤེལ་གནང་གི་ཡོད་ཙང་ད་དེའི་ཐོག་ནས་ཡང་ཕར་ཚུར་བཀའ་མོལ་གནང་ཡ་དང་ཨ་ནི། བོད་བོད་པའི་གི་ཡང་ཐོག་ནས་ཉམས་མྱོང་ག་རེ་རེད་དོ། ཡང་ཡུ་གུར་མི་དེ་ཚོའི་གི་ཉམས་མྱོང་ག་རེ་རེད་དོ། ལྷོ་སོག་པོའི་གི་ཉམས་མྱོང་ག་རེ་རེད་དོ་ཉམས་མྱོང་དེ་ཚོ་ཕར་ཚུར་ཡང་བག་ཆུ་བཤད་རེས་བཏང་བྱས་བྱས་དེའི་ཐོག་ནས་ཡང་ནུས་པ་མཉམ་སྤུངས་བྱས་ཀྱི། ག་རེ་ཡོད་མེད་ཀྱི་ཐོག་ནས་ཨ་དེ་རིང་ལྷན་ཚོགས་ཚོགས་རེས་བྱས་བྱས་དུས་ཞུ་འདོད་བྱུང། ད་ལྟ་ལྷན་ཚོགས་དེ་སྔས་དེ། སྔས་དེ་དེ་འདྲ་སུད་སིའི་གྲོས་ཚོགས་ལ་འཐུས་མི་དང་དེ་སྔས་ཡོད་མིན་ན་ཚོས་ངོ་ངོ་སྤྲོད་དེ་འདྲ་གནང་ཡས་བྱུང་ཨ་ཡོད། ད་རེས་དེ་ལྷན་ཚོགས་དེའི་ནང་ལ་ཨ་ནི་དུས་ཨ་ནི་ཨ་ནི་ཀྱི་ཨ་ནི་གྲོས་ཚོགས་འཐུས་མི་ཅིག་དང་ཨ་ནི་སུད་སི་ཡི་གྲོས་ཚོགས་འཐུས་མི་ཅིག་གི་བརྙན་འཕྲིན་གྱི་བརྒྱུད་ནས་ཨ་ནི་སུ་ཁོ་རང་ཚོས་ཀྱི་མ་གཏམ་བཤད་གནང་ཡས་བྱས་ཨ་ནི་དེ་དང་མཉམ་དུ་ཨ་ནི་ཕྱི་དྲིལ་བཀའ་བློན

མི་སྣ་མང་པོ་འདུག་དེ་མཆན་དེ་མུ་མཐུད་ལྷན་ཚོགས་དེ་རིང་དང་ཨན་སང་ཉིན་མཇུག་བསྡོམས་གནང་ཡ་རེད་འདུག་ཨན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་རབ་སྒང་ཚེ་ཕུན་གྱིས་སུད་སི་གྲོང་ཁྱེར་ཇི་ནི་བ་ནས་ཞུ་གི་ཡོད། ཡང། བདུན་རྗེས་མ་དེར། འཛམ་གླིང་ཐོག་གི་བཅོས་མའི་རིག་རྩལ་གྱི་ཉེན་ཁའི་སྐོར་ཚོགས་འདུ་དེ་སྐོང་ཚོགས་མ་གནང་གོང། རེས་གཟའ་ཕུར་བུ་ཉིན། དབྱིན་ཇིའི་སྲིད་བློན་རེ་ཤི་སུ་ནག་མཆོག་གིས། དབྱིན་ཡུལ་ནང། འཛམ་གླིང་ནང་ཆེས་ཐོག་མའི། བཅོས་མའི་རིག་རྩལ་ཉེན་སྲུང་གི་སློབ་གཉེར་ཁང་ཞིག་འཛུགས་རྒྱུ་ཡིན་པའི་སྐོར་གསུངས་འདུག་དེ་ཡང་དབྱིན་ཇིའི་སྲིད་བློན་རེ་ཤི་སུ་ནག་མཆོག་གིས། གོང་ཞུས་དབྱིན་ཡུལ་ནང་བཅོས་མའི་རིག་རྩལ་གྱི་སློབ་གཉེར་ཁང་དེས། བཅོས་མའི་རིག་རྩལ་ཐོག་རྟོག་ཞིབ་དང། ཚད་འཇལ་དང་བཅོས་མའི་རིག་རྩལ་གསར་པ་ཁག་གི་ཐོག་རྟོག་ཞིབ་ཀྱིས། དེ་དག་གིས་སྤྱི་ཚོགས་ཐོག་མ་དྲང་བ་དང་གནས་ཚུལ་དངོས་དོན་མི་འགྲིག་པའི་ཉེན་ཚབས་ཧ་ཅང་གི་ལྕི་ཞེས་བཟོ་བའི་ཉེན་ཁ་བཅས་པར་ཞིབ་རྩད་གནང་རྒྱུ་ཡིན་པའི་སྐོར་གསུངས་འདུག་ཕྱི་ཟླ་བཅུ་གཅིག་པའི་ཚེས་གཅིག་དང་ཚེས་གཉིས་ཉིན་ཚོགས་གནང་རྒྱུའི་དབྱིན་ཡུལ་ནང་གི་འཛམ་གླིང་གི་བཅོས་མའི་རིག་རྩལ་གྱི་ཉེན་ཚབས་སྐོར་གྱི་ཚོགས་འདུ་དེར། འཛམ་གླིང་ནང་གི་བཅོས་མའི་རིག་རྩལ་ཐོག་གི་ཁེ་གཉེར་ལས་ཁང་ཁག་དང། སྲིད་དོན་གྱི་འགོ་ཁྲིད་དང་རིག་རྩལ་འདིའི་ཐོག་ཆེད་མཁས་པ་རྣམས་འདུ་འཛོམས་བཏང་སྟེ། རྒྱལ་སྤྱིའི་ཐོག་ནས་དེའི་ཉེན་ཚབས་ཐོག་སྤྱི་མོས་ཀྱིས་སྲུང་བརྩི་བྱེད་ཕྱོགས་ཀྱི་ཐབས་ལམ་ཞིག་འཚོལ་ཐབས་གནང་རྒྱུ་ཡིན་པ་རེད་འདུག་གོང་ཞུས་ཚོགས་འདུ་དེའི་ཐོག་ཚོགས་ཞུགས་མི་སྣ་གྲངས་བརྒྱ་སྐོར་ཞིག་ཕེབས་ཞུགས་གནང་རྒྱུའི་རེ་བ་ཡོད་པ་དང། ཁོང་རྣམས་ཀྱིས་བཅོས་མའི་རིག་རྩལ་དེའི་སྔོན་དཔག་མ་ཐུབ་པའི་འཕེལ་རྒྱས་དང། འགྲོ་བ་མི་ཡིས་དེ་སྟངས་འཛིན་མ་ཐུབ་པའི་ཉེན་ཁའི་སྐོར་གྲོས་བསྡུར་གནང་རྒྱུ་ཡིན་པ་རེད་འདུག་དེང་གི་ཆར་འཛམ་གླིང་འདི་ཨ་མི་རི་ཀ་དང་རྒྱ་ནག་དང་ཡུ་རོབ་སྤྱི་མཐུན་བཅས་པའི་སྟོབས་ཤུགས་ཆེ་བའི་རྒྱལ་ཁབ་ཁག་ཅིག་ཆགས་སྟབས། ཉེ་སྔོན་དབྱིན་ཇིའི་རྒྱལ་ཁབ་དེ་ཡུ་རོབ་སྤྱི་མཐུན་གྱི་སྒྲིག་འཛུགས་ནས་ཕྱིར་འཐེན་བྱས་པར་བརྟེན། སྲིད་བློན་རེ་ཤི་སུ་ནག་མཆོག་གིས་དབྱིན་ཇིའི་རྒྱལ་ཁབ་དེ་འཛམ་གླིང་ཐོག་བཅོས་མའི་རིག་རྩལ་ཉེན་སྲུང་གི་གནད་དོན་ཐོག་འགོ་ཁྲིད་ཀྱི་འགན་འཁུར་གནང་རྒྱུའི་ཐུགས་འདོད་ཡོད་པའི་སྐོར་གནས་ཚུལ་ནང་བཀོད་འདུག། དགའ་ལྡན་ཁྲི་རིན་པོ་ཆེ་ཡིན། གཞུང་ལུགས་ཁག་ལ་སློབ་གཉེར་བྱེད་རྒྱུ་དེ་ནི་བཀའ་བཞིན་སྒྲུབ་པའི་མཆོད་པ་ངོ་མ་དེ་ཡིན་པ་རྡ་ས་རིགས་སློབ་མ་ལག་གཉིས་དབུ་བརྙེས་པའི་དུས་དྲན་གཉིས་འཛོམས་གྱི་ཉིན་མོར་བཀའ་གནང་ཡོད་པའི་སྐོར། ང་ཚོའི་བཞུགས་སྒར་གྱི་ས་གནས་ཀྱི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཡི་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དྲུག་ཉིན་བཞུགས་སྒར་ཉེ་འདབས་སུ་ཆགས་པའི་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དུ། རྡ་ས་རིགས་ལམ་སློབ་གཉེར་ཁང་དབུ་བརྙེས་ཏེ་ལོ་ངོ་ལྔ་བཅུ་འཁོར་བ་དང་ས་རཱ་མཐོ་སློབ་དབུ་བརྙེས་ཏེ་ལོ་ངོ་ཉི་ཤུ་རྩ་ལྔ་འཁོར་བ་བཅས་དུས་དྲན་གཉིས་འཛོམས་གྱི་རྟེན་འབྲེལ་མཛད་སྒོའི་ཐོག་འཇམ་མགོན་རྒྱལ་བའི་གདུང་འཚོབ་དགའ་ལྡན་ཁྲི་རིན་པོ་ཆེ་རྗེ་བཙུན་བློ་བཟང་བསྟན་འཛིན་དཔལ་བཟང་པོ་མཆོག་དང། བོད་མི་མང་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དཔལ་ལྡན་དགའ་ལྡན་ཕོ་བྲང་གི་དྲུང་ཆེ་བློ་བཟང་སྦྱིན་པ་མཆོག་དེ་བཞིན་རིགས་སློབ་མ་ལག་གཉིས་ནས་ཐོན་པའི་རྒྱལ་ཁབ་ཕྱི་ནང་ནས་སློབ་ཟུར་དང་ལས་ཟུར་དེ་བཞིན་སྦྱིན་བདག་སོགས་ལྷན་ཞུགས་གནང་ཞིང་སྐབས་དེར་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་རྡ་ས་རིགས་སློབ་མ་ལག་གཉིས་ཐོག་མར་གསར་འཛུགས་གནང་མཁན་རྒན་དམ་པ་བློ་བཟང་རྒྱ་མཚོ་མཆོག་གི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་ཆོས་དང་འཇིག་རྟེན་གཉིས་ཀར་སློབ་གཉེར་བྱེད་སའི་ཁོར་ཡུག་དེ་བསྐྲུན་ཐུབ་པ་བྱུང་སྟེ་ད་བར་ཤེས་ཡོན་གྱི་ཐོག་ལ་གཟེངས་སུ་ཐོན་པའི་སློབ་མ་མང་པོ་ཞིག་བྱུང་ཡོད་པ་བསྔགས་བརྗོད་དང་སྦྲགས་ཚང་མས་གནའ་དེང་ཟུང་འབྲེལ་གྱི་ཤེས་ཡོན་ཁག་ལ་སློབ་གཉེར་རྒྱ་ཆེར་བྱ་རྒྱུ་ནི་རྒན་དམ་པའི་བཀའ་དྲིན་རྗེས་སུ་དྲན་ཏེ

དང་པོ་ཐོས་པས་ཐོས་པས་ཆོས་རྣམས་ཤེས་པར་བྱེད། ཐོས་པས་སྡིག་ལས་ལྡོག་པར་བྱེད། ཐོས་པས་དོན་མ་ཡིན་པ་སྤོང། ཐོས་པས་མྱ་ངན་འདས་པ་ཐོབ་ཅེས་སོ། གང་ག། ཐོས་པ་ལ་བདེ་བ་ཡོང་གི་རེད། ཚེ་འདི་ཡི་ནས་འོངས་ནས། བྱ་བ་ཆེན་པོ་ཅིག་བྱེད་ན་ཡང་བྱ་བ་དེ་ཚོ་ཆེད་ཡག་པོ་ཅིག་སྒྲུབ་ཀྱི་ཡོད་ན་ཡང་དེ། སྒྲུབ་སྟངས་དེ་ཤེས་ནས་ཨ་ནི། བྱེད་དགོས་རེད་པ། ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཐུགས་དགོངས་བཞིན་ས་རཱ་བོད་ཀྱི་མཐོ་རིམ་སློབ་གཉེར་ཁང་དེ་བཞིན་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་ཅུ་གོ་བརྒྱད་ལོར་གསར་འཛུགས་བྱས་ཏེ། འདི་ལོར་ལོ་ངོ་ཧྲིལ་པོ་ཉི་ཤུ་རྩ་ལྔ་འཁོར་གྱི་ཡོད་པ་དང་འདས་པའི་ལོ་ངོ་ཉི་ཤུ་རྩ་ལྔའི་ནང་ཁྱོན་སློབ་མ་ལྔ་སྟོང་དྲུག་བརྒྱ་ལྷག་ཐོན་ཟིན་ཡོད་པའི་ཁྲོད་མང་པོ་ཞིག་བོད་མིའི་སྤྱི་ཚོགས་དང་རྒྱལ་སྤྱིའི་ཚོགས་སྡེ་ཁག་ནང་ཕྱག་ལས་གནང་མུས་ཡིན་པ་རེད། ཉིས་སྟོང་ཉི་ཤུ་རྩ་གཉིས་ལོར་མཐོ་རིམ་སློབ་གཉེར་ཁང་དེ་ཉིད་ནང་བོད་ཀྱི་སྐད་བརྡ་རིག་པའི་ཐོག་ནས་གཙུག་ལག་རབ་འབྱམས་པའི་བསླབ་པར་མཐར་སོན་པ་ཐོག་མ་དེ་བྱུང་ཡོད་པ་དང་འདི་ལོར་མཐོ་སློབ་དེའི་ནང་ཁྱོན་སློབ་མ་སུམ་བརྒྱ་ཉི་ཤུ་རྩ་ལྔ་ཡོད་འདུག། དེ་དང་ཕྱོགས་མཚུངས་རྡ་ས་རིགས་སློབ་མ་ལག་གཉིས་ཀྱི་འགན་འཛིན་དགེ་བཤེས་བསམ་གཏན་རྒྱ་མཚོ་ལགས་ཀྱིས་ས་རཱ་མཐོ་སློབ་དང་རིགས་ལམ་སློབ་གཉེར་ཁང་གཉིས་གསར་འཛུགས་བྱས་པ་ནས་བཟུང་གྲུབ་འབྲས་ཀྱི་དཔེ་མཚོན་ཡག་ཤོས་ཤིག་ནི་རིགས་སློབ་མ་ལག་གཉིས་ནས་སློབ་ཐོན་ཟིན་ཏེ་ད་སྐབས་སྤྱི་ཚོགས་ནང་ཞབས་ཞུ་བསྒྲུབས་དང་སྒྲུབ་མུས་ཡིན་པའི་མི་སྣ་དེ་དག་ཡིན་པ་འགྲེལ་བརྗོད་གནང་བྱུང། ང་ཚོ་འདི་ནས་ཐོན་བྱ་བ་ཡིས་རང་ཚོ་སྤྱི་ཚོགས་ནང་ལོགས་ལ་ཞབས་ཞུ་ཞུས་བསྡད་མཁན་གཟེངས་སུ་ཐོན་པའི་བོད་པའི་གི་ཆོས་དང་རིག་གཞུང་གོང་ལ་ཞབས་ཞུ་ཞུས་བསྡད་མཁན་གང་མང་མང་ཅིག་བྱུང་ཡོད་རེད་ང་རང་ཚོ་སྤྱི་ཚོགས་ནང་ལ་མཚོན་པ་ཡིན་ན་རྒྱ་གར་ནང་ལ་མཚོན་པ་ཡིན་པ་ཡིན་ན་ད་ང་རང་ཚོ་དགེ་བཤེས་ལྷག་རྡོར་ལགས་ལྟ་བུ་རེད། ལྡི་ལི་གི་བོད་ཁང་འགན་འཛིན་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་ལྟ་བུ་རེད། ཕྱི་ལོགས་ལ་ཡིན་པ་ཡིན་ན་ད་ལྟ་ཨི་མོ་རི་མཐོ་སློབ་ཀྱི་སློབ་དཔོན་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་ལྟ་བུ་རེད། དེ་ནང་བཞིན་རྒན་བསྟན་འཛིན་རྡོ་རྗེ་ལགས་ད་ལྟ California University ནང་ལོགས་ལ་ཕྱག་ལས་གནང་བསྡད་པ་ཨ་དེ་འདྲ་ང་རང་ཚོ་མང་པོ་ཞིག་བྱུང། ཡང་སྐབས་དེར་མཛད་སྒོའི་ཐོག་སྤྱི་འཐུས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་གིས་རིགས་སློབ་མ་ལག་གཉིས་ནི ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམིགས་བསལ་གྱི་གཟིགས་པ་ཆེན་པོ་ཡོད་པའི་སློབ་གཉེར་ཁང་ཞིག་ཆགས་ཀྱི་ཡོད་པ་མ་ཟད་ཤེས་ཡོན་དང་ལྷག་བསམ་གཉིས་ཀ་ལྡན་པའི་བོད་མིའི་སྒྲིག་འཛུགས་ཀྱི་སྲི་ཞུའི་ལས་བྱེད་ཁག་ཅིག་དེ་སྔ་ས་རཱ་མཐོ་སློབ་ཀྱི་སློབ་མ་ཡིན་པར་བསྔགས་བརྗོད་དང་སྦྲགས་མཐོ་སློབ་དེ་ཉིད་ནས་འདི་ལྟ་བུའི་སློབ་མ་གསོ་སྦྱོང་གནང་བར་ཐུགས་རྗེ་ཆེ་ཞུས་གནང་སོང། རྣམ་པ་དེ་འདི་ནས་སློབ་ཐོན་བྱེད་ཆོག་དེ་ཚོ་དེ་ཚོས་ང་ཚོ་བོད་མིའི་སྒྲིག་འཛུགས་ནང་ལོགས་ལ་ཕྱག་ལས་གནང་མཁན་དཔེ་མང་པོ་ཡོང་གི་འདུག་ཡོང་གི་འདུག་དེ་ཡང་བོད་ཡིག་གི་གནས་ཚད་ཀྱི་ཐོག་ནས་ཡོང་གི་ཡོད་རེད། དེ་ནི་ང་ཚོ་ཚོགས་དྲུང་ལས་ཁུངས་གཅིག་པུ་མཚོན་པ་ཡིན་ན་ལས་བྱེད་གསུམ་ཡོད་གསུམ་ཀ་སློབ་སྦྱོང་ཡག་ཐག་ཆོད་ཡོད་སྤྱོད་ལམ་ཡག་ཐག་ཆོད་ཡོད་ད་དེ་ལས་རྗེས་དཔག་བྱས་པ་ཡིན་ན་རྣམ་པ་ཚོ་དེ་འདྲའི་ཡིན་པ་གི་རྗེས་དཔག་བྱེད་ཐུབ་ཡག་གི་གནས་བབ་ཆགས་ཀྱི་འདུག། དེ་ག་ནང་བཞིན་གི་སྔོན་མ་བྱས་ན་ང་ཚོ་གྲོས་ཚོགས་ཀྱི་ལས་རིམ་དེ་ཚོ་མར་སྤོ་ཡོང་དུས་ཝཱ་ར་ཎ་སི་ནས་ཝཱ་ར་ཎ་སི་མཐོ་རིམ་སློབ་གཉེར་ཁང་ནས་ང་ཚོ་ལ་ཡར་མཐུན་འགྱུར་བཞག་དགོས་རེད

སྐུ་ཚེའི་ལོ་རྒྱུས་དང་འབྲེལ་བའི་དཔེ་དེབ་གསར་པ་ཁག་ཅིག་དབུ་འབྱེད་གནང་ཡོད་པ་མ་ཟད་རྒན་དམ་པའི་བཀའ་དགོངས་བཞིན་ཕྱག་ལས་སྒྲུབ་མཁན་མཚམས་པ་རྒན་བཀྲ་ཤིས་དོན་འགྲུབ་ལགས་དང་རྒན་རྒྱ་མཚོ་ལགས་བོད་ཀྱི་དཔེ་མཛོད་ཁང་གི་འགན་འཛིན་དགེ་བཤེས་ལྷག་རྡོར་ལགས་ཨ་རིའི་ཨེ་མོ་རིའི་གཙུག་ལག་སློབ་ཆེན་གྱི་སློབ་དཔོན་དགེ་བཤེས་བློ་བཟང་བསྟན་འཛིན་ནེ་གི་བཅས་བཞི་ལ་ཆེ་བསྟོད་སླད་རིགས་སློབ་མ་ལག་གཉིས་ཀྱིས་འཁོར་ལོ་གསུམ་གྱི་གཟེངས་རྟགས་ཕུལ་གནང་སོང། བཞུགས་སྒར་རྡ་རམ་ས་ལ་ནས་གསར་འགོད་པ་བློ་བཟང་དགེ་ལེགས་ཡིན། སྤྱིར་བཏང་ཉིན་པ་པོས་ཉན་འདོད་པ་དང་གཏོང་འདོད་པའི་དགའ་མོས་ཐོབ་པའི་སྙན་འཇེབས་ལྡན་པའི་གླུ་གཞས་ཤིག་ཡོང་བར་གཞས་པ་གཞས་མ་ཚོའི་སྐད་ཡག་པོ་ཙམ་གྱིས་མི་འགྲིག་པར། གཞས་ཚིག་དང་གཞས་ཀྱི་གདངས་ལ་སོགས་པའི་ཆ་རྐྱེན་དུ་མ་ཞིག་ཚང་དགོས་ཀྱི་ཡོད། གལ་གནད་རང་བཞིན་ལྡན་པའི་གཞས་ཚིག་རྩོམ་པར། ཐུན་མོང་མ་ཡིན་པའི་ཁྱད་ཆོས་གང་དང་གང་ཚང་དགོས་མིན་སོགས་ཀྱི་སྐོར་ལ། བོད་པའི་གཞས་ཚིག་རྩོམ་པ་པོ། ཝཱ་ཎ་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་ཁང་གི་རྩོམ་རིག་སློབ་དཔོན་དགེ་བཤེས་བེ་རི་འཇིགས་མེད་དབང་རྒྱལ་ལགས་སུ། མཁའ་འགྲོ་དབྱངས་འཛོམས་ལགས་ཀྱིས་བཀའ་འདྲི་ཞུས་པའི་ལེའུ་གཉིས་པ་དེ་གསན་རོགས་གནང། སྤྱིར་གླུ་གཞས་དང་གར་སོགས་ནི་རྒྱུ་འབྱོར་བ་ཅན་དང་ཐོབ་གོ་ས་ཅན་ནས་དམའ་བ་སྤྲང་པོ་ལ་སོགས་འགྲོ་བ་མིའི་རིགས་ཡོངས་ཀྱི་ཐུན་མོང་གི་འཚོ་བར་མེད་དུ་མི་རུང་བའི་ལོངས་སྤྱོད་བྱ་ཞིག་ཆགས་བསྡད་ཡོད་རེད། བོད་རང་གི་གནའ་བོའི་སྤྱི་ཚོགས་ནས་བཟུང་སྐྱིད་པོ་དང་དགའ་པོའི་དུས་སུ་གླུ་ལེན་པ་དང་གཞས་གཏོང་བ། སྡུག་པོ་དང་སྐྱོ་བོའི་དུས་སུའང་སྐྱོ་གླུ་དང་སྐྱོ་གཞས་ལེན་སྲོལ་སོགས་ཡོད་པ་རེད། རྣམ་པ་ལྷན་རྒྱས་སྐུ་ཁམས་བཟང། བདུན་ཕྲག་སྔོན་མའི་ལེ་ཚན་ནང་ལ། གཞས་ཚིག་ཅིག་རྩོམ་པ་ལ་ཆ་རྐྱེན་གཙོ་བོ་ག་རེ་ཚང་དགོས་མིན་དང་གཞས་ཀྱི་སྒྱུ་རྩལ་ལམ་བུ་དེས་བོད་མི་རིགས་ཀྱི་རྩ་དོན་འཐབ་རྩོད་དོན་དུ་དམིགས་བསལ་གྱི་ནུས་པ་ཐོན་མིན་སོགས་ཀྱི་སྐོར་ལ་བཀའ་འདྲི་ཞུས་པ་ཡིན། ཐོག་མར་དེ་ལ་ཡང་བོད་པའི་གཞས་ཚིག་རྩོམ་པ་པོ་དགེ་བཤེས་བེ་རི་འཇིགས་མེད་དབང་རྒྱལ་ལགས་ལ་ལེ་ཚན་འདིའི་ནང་ལ་ཡང་སླར་ཡང་ཕེབས་པར་འཚམས་འདྲི་ཞུ་བ་དང་ཆབས་ཅིག་དགེ་བཤེས་ལགས་ལ་ཡང་སྤྱིར་བཏང་གཞས་ཚིག་གསར་རྩོམ་གནང་མཁན་ཞིག་ལ་རྩོམ་རིག་དང་རྩོམ་རིག་གཞུང་ལུགས་ཀྱི་སྦྱངས་པ་ཡོད་ན་གཞས་ཚིག་ཅིག་གསར་པ་རྩོམ་པ་ལ་ཆ་རྐྱེན་ཞིག་བསྐྲུན་ཐུབ་ཀྱི་རེད་དགོངས་ཀྱི་འདུག་གས། འོ་ད་གཞས་ཚིག་འབྲི་མཁན་ཅིག་ཡིན་ན་ད་སྤྱིར་བཏང་གི་རྩོམ་རིག་གི་རིག་པའི་གཞུང་ལུགས་དེ་ཚོ་ད་ངེས་པར་ཤེས་དགོས་ཧ་ཅང་གལ་ཆེ། ཨ་ཡིན་ན་ང་ཚོ་བོད་པ་ཚོ་སྟབས་བདེ་པོ་རེད་ཁོ་མགོ་ལ་ཕོག་པའི་ཞྭ་དང་ཁ་ལ་བབས་པའི་སོ་ནང་བཞིན་ལོ་འགྲོ་འདྲ་ས་རྒྱུས་ཁ་ཤས་ཡག་པོ་ཞུ་རག་ཆོག་བོད་ཕལ་ཆེ་ཆེ་སྙིང་ཁའི་དགའ་ས་ཐོག་དགོས་ཆག་འགྲོ་བོ་ལ་དེ་ཡག་པོ་རེད་མ་གཏོགས་དོན་གྱི་ཐོག་ལ་དེ་ནས་གཞས་ཟེར་མཁན་དེ་སྒྱུ་རྩལ་ཅིག་རེད་དེ་གི་ཚིག་ཡིན་ན་སྒྱུ་རྩལ་དང་འབྲེལ་བའི་ཚིག་ཅིག་རེད་དེ་གི་གདངས་ཡིན་ན་སྒྱུ་རྩལ་དང་འབྲེལ་བའི་གདངས་ཅིག་རེད་དེ་གི་འཁྲབ་སྲོལ་ཡིན་ན་ལུས་ཀྱི་སྒྱུ་རྩལ་དང་འབྲེལ་བ་ཡོད་མཁན་ཞིག་རེད། བོད་པའི་གནས་ལུགས་ལ་དེ་སྔོན་ནས་ད་བར་དུ་སྒྱུ་རྩལ་གྱི་སློབ་གྲྭ་ཟེར་མཁན་ཚོ་ཚུགས་མྱོང་ཡོད་མ་རེད། རྡ་རམ་ས་ལ་ཟློས་གར་ཚོགས་པ་ཡོད་རེད་དེ་ནས་དེ་ག་ལ་ཁོ་མ་མུ་མཐུད་ནས་ལག་ལེན་གྱི་ཐོག་ནས་འཁྲབ་བསྡད་ཡོད་མ་གཏོགས་སྒྱུ་རྩལ་གྱི་རིག་པའི་གཞུང་ལུགས་ཟེར་མཁན་དང་སྒྱུ་རྩལ་གྱི་ལྟ་གྲུབ་ཟེར་མཁན་བཟོ་འདྲ་བོ་དང་སྒྱུ་རྩལ་གྱི་ལོ་རྒྱུས་ལས་ཐ་དད་མི་སེ་གི་ཆེ་ཡོད་ལ་མ་རེད། གཞས་ཚིག་གསར་པ་ཅིག་རྩོམ་པའི་སྐབས་ལ་བོད་ཀྱི་སྲོལ་རྒྱུན་གླུ་གཞས་ཀྱི་རྨང་གཞི་དང་དེང་རབས་གླུ་གཞས་ཀྱི་འཚོལ་སྙེག་ལྡན་པ་ཞིག་དགོས་པ་ཞིག་འདུག་ཨེ། དེ་བས་གཞས་གསར་པ་བཟོ་ས་ན་ང་ཚོ་སྲོལ་རྒྱུན་གྱི་རྨང་གཞི་དེ་དག་ངེས་པར་དུ་དགོས་ཡ་རེད་ཅེས་བསམ་པ་དང་དཔལ་ཡོན་ཚོར་བ་ཤུགས་ཆེན་པོ་སླེབས་གི་འདུག་སྲོལ་རྒྱུན་རྨང་གཞི་འཇོག་སྟངས་དེ་ག་འདྲ་ཅིག་དུ་བཞག་དགོས་གི་འདུག་ཟེར་ན་དཔེ་མཚོན་བཞག་ན་ང་ཚོའི་བོད་པའི་གི་ཕྱུ་པ་ད་ཆ་ལ་བཞག་ན་ག་ས་ག་ལ་བོད་པ་རང་གི་གན་ངན་མང་པོ་ཡོད་པ་རེད་ཨ་ནི་བོད་པ་དང་འབྲེལ་བ་ཡོད་མཁན་དེ་ཚོ་གིས་བོད་པའི་བུ་མོའི་ཕྱུ་པ་དེ་གོན་མཁན་མང་པོ་ཡོད་ལེ་རེད་ཕྱུ་པ་དེ་ཚོ་གལ་སྲིད་གནའ་སྔ་མོའི་ཕྱུ་པ་ནང་ཆེས་ཆེ་ནས་ཆེས་ཚད་ཁག་བྱས་ན་ད་དེ་རིང་ཁ་སང་དེ། གོན་མཁན་ཡོད་རག་གི་མ་རེད་ཉོ་མཁན་ཡོད་རག་གི་མ་རེད་ལྟ་ན་དེ་གའི་ཞིག་མཛེས་པོ་ཆགས་གི་མ་རེད། ཡིན་ན་ཡང་ཕྱུ་པའི་གི་རང་བཞིན་འདྲ་པོ་དེ་གནའ་སྔ་མོའི་ཕྱུ་པ་ཡིན་པ་ལ་བཟོ་ལྟ་དེ་གསར་པ་ཅིག་བཟོ་བྱས་དེ་ཀ་ལ་གོན་མཁན་རག་གི་ཡོད་རེད་ཉོ་མཁན་རག་གི་ཡོད་རེད་ལྟ་མཁན་རག་གི་ཡོད་རེད་དེ་སྣང་འགྲོ་པོ་ཆགས་གི་འདུག་འོ་བྱས་ཙང་ང་ཚོའི་ཤེས་བྱ་ག་རེ་ཡིན་ན་དེ་ང་ཚོའི་གི་གཞས་ཚིག་ཅིག་བཟོ་བ་ཡིན་ན་རེད་གདངས་ཅིག་བཟོ་བ་ཡིན་ན་རེད་དེ་གནའ་བོའི་གི་རྩོམ་རིག་གི་དང་གནའ་བོའི་གི་བོད་ཀྱི་གཤིས་ཀ་དེ་བསྡད་བསྡད་པ་ཡིན་པ་ལ། དེའི་གི་སྒང་ལ་དེང་རབས་གི་རྣམ་པ་ཡི་ཚིག་བསྲེས་བྱས། དེ་འདྲས་བྱས་ན་ད་ལྟ་མཁན་ཉན་མཁན་གང་ག་རག་གི་རེད་དེ་འདྲས་མེད་ན་ང་ཚོས་ཨ་ཚོས་མཐའ་ལ་བཤད་བྱས་ནས་གནའ་བོའི་གི་ཁྱད་ཆོས། ཨ་ནི་ལུགས་སྲོལ་དེ་ཧྲིལ་པོ་ཁྱེར་ནས་གཙང་མ་བཞག་པ་བྱས་ན་ད་ལྟའི་ཁོང་ཁྱི་མས་དེ་ང་ཚོས་བལྟས་ན་ཤེས་ཀྱི་རེད། དེ་འདྲ་ང་ཚོས་དེ་རིང་ཁ་སང་པ་ཚེ་རིང་གི་གཞས་ཚིག་བཟོ་འདྲ་དེ་ཚོ་སྲོལ་རྒྱུན་གྱི་དྲི་མ་བསྡད་པ་ལ་རེ་ཁྲེལ་གི་འདུག་ཡིན་ན་དེང་རབས་གི་ཅིག་དཔེ་ཡག་གི་འདུག་བྱས་ཙང་དེ་རིང་ཁ་སང་ང་ཚོ་མི་ཁ་ཤས་ཁ་ཤས་ཀྱི

རྩ་དོན་གྱི་ངོ་བོ་དང་ཆབ་སྲིད་ཀྱི་ངོ་བོ་དང་ལོ་རྒྱུས་ཀྱི་ངོ་བོ་དེ་འདྲས་འཚོལ་མ་ཐུབ་ན་མ་མཐའ་ལ་སྐད་ཡིག་གི་ངོ་བོ་འཚོལ་བ་དང་དེ་བས་ཀྱང་སྒྱུ་རྩལ་ངོ་བོ་དེ་འཚོལ་བ་དེ་ཁོ་རང་གི་རྟོགས་ཐག་འགྲིག་གི་ཡོད་རེད་དེ་ང་ཚོས་འཇིག་རྟེན་གྱི་ཕྱི་སྒོ་དུ་མ་དང་ཡང་ཁོ་ལ་གར་ཟེར་དགོས་རེད་ག་རེ་ཡིན་ན་ཁོ་སྤུས་ཚད་མཐོ་བོ་མཐོ་བོ་རྐྱང་རྐྱང་ལ་ཡང་ང་ཚོས་བསྙེགས་འགྲོ་དགོས་ཡག་གི་རྒྱུ་མཚན་མི་འདུག་ད་ཟེར་དྲན་གྱི་ཡོད། ད་དེང་སང་ང་ཚོའི་གི་བོད་པའི་སྤྱི་ཚོགས་ནང་ལ་གཞས་བཏང་ནས་གཞས་པ་གཞས་མ་མང་པོ་ཅིག་སླེབས་ཡོང་གི་ཡོད་རེད་ཡིན་ནའི་ད་ལྟ་གཞས་པ་གཞས་མ་ཚོས་ནུབ་ཕྱོགས་གཙོས་པའི་གཞས་ཀྱི་སྒྱུ་རྩལ་སྐོར་ལ་དགའ་ཞེན་ཙམ་མིན་པར་ད་དངོས་སུ་གཞས་ཀྱི་སྒྱུ་རྩལ་འདིའི་ཐོག་ལ་སློབ་སྦྱོང་གནང་དགོས་འདི་གལ་འགངས་ཆེ་ལོས་གཟིགས་འདུག། དེ་ནི་དེ་ངེས་ཡིན་ནའང། བོད་ལ་སྤྱིར་བཏང་གིས་ཟློས་གར་ཟེར་མཁན་དེ་སྒྱུ་རྩལ་འདི་ཚོ་གང་ག་བློ་བསྡུ་ཡང་དེ་ཚོ་གང་ག་དེ་མཐར་ཐུག་ཡང་དེ་ག་ལ་ཟློས་གར་ལ་རག་ལས་དགོས་ལེ་རེད་དེ་ནས་བོད་ལ་དུས་རབས་བཅུ་བཞི་པའི་སྐབས་སུ་ཐང་སྟོང་རྒྱལ་པོ་བྱུང་ནས་ཁོང་གིས་ད་ཟློས་གར་འཁྲབ་ཡག་ལམ་དུ་ལུགས་སྲོལ་ཅིག་བསྟན་པ་རེད་བོད་ལ་ད་འདི་ག་གི་ཁྲ་ས་རྒྱ་ཆེན་པོ་ཞུ་ཡང་འགོ་འཛུགས་དེ་ནས་རེད་དེའི་རྗེས་ལ་འཇང་གི་ས་ཆ་དཔེ་འབྲི་དག་གི་རོག་མི་སྐད་ཅིག་ཅིག་བྲིས་པ་རེད་དེ་འདི་ག་དང་གླུ་དབྱངས་དང་འབྲེལ་བ་ཡོང་གལ་ཆེ་རེད་དེའི་ཕྱིས་ད་ལྟའི་ར་སྤྲུལ་བསྟན་པའི་ནོར་ལོ་སྡེ་སྲིད་བསང་མཆོད་འཇང་སོགས་ཀྱི་མི་ཡི་ནང་ཡོད་དགའ་སྐྱེད་ཟེར་མཁན་གྱི་འདི་ག་གི་སྐད་ཅིག་བཟི་བ་དེ་དེ་ལྟ་གླུ་དང་དབྱངས་འདྲ་བོ་དེ་འཐད་སྟོང་གི་ཚིག་རེ་རེའི་མཐའ་ལ་ལྟར་སྒྲ་ཡག་ལྕོག་སྟོང་མ་ཕ་སྟོང་གང་ག་བྲི་ས་ད་གཞི་ཚ་ཤོས་དེ་རེད་ཀྱི་ཚ་བ་ཚིག་གི། ཡོད་ཀྱི་མ་རེད། ང་ཚོ་གི་བོད་པའི་ནང་ལ་དེང་གི་གཞས་ཚིག་བཟོ་མཁན་ཡིན་ན་རེད་གཞས་གཏོང་མཁན་ཡིན་ན་རེད་དེ་ཚོ་གི་རྒྱལ་ཁབ་གཞན་དག་གི་སྒྱུ་རྩལ་གྱི་སློབ་གྲྭ་ནང་ལ་འགྲོ་ནས་ལ་ཀོ་ས་པ་ས་བྱས་སྦྱོང་རྒྱུ་དང་བོད་ནང་ལ་སྦྱོང་བྱེད་རོ་ད་ཧ་ལམ་ཧ་ལམ་ཡོད་ཀྱི་མ་རེད་ད་ལྟ་ང་ཚོ་བོད་ཀྱི་ནང་ལོགས་ལ་ཏོག་རྗེ་སྒྱུ་རྩལ་འཁྲབ་སྟོན་མཁན་དེ་ཚོ་སྔ་མ་དེ་ཚེ་བསྡུས་པའི་སྐབས་སུ་རྒྱ་ནག་ཧྲང་ཧེ་ལ་སོང་བྱས་ནས་དེ་ནས་སྒྱུ་རྩལ་གྱི་སློབ་གྲྭའི་ནང་ལ་ཞུགས་པ་ས་བྱས་ནས་ཡོང་རྒྱུ་རེད། དཔེར་ན་བོད་ལ་ངས་ཧ་གོ་རྒྱུ་ངའི་ཕ་ཡུལ་གཅིག་པ་ཚེ་དབང་ལྷ་མོ་འདྲ་ཅིག་ཡིན་ན་རྒྱ་ནག་ལ་སོང་བྱས་ནས་ལ་གླུ་དབྱངས་གི་དང་སྒྱུ་རྩལ་གྱི་པ་ས་བྱས་ནས་ཡོང་རྒྱུ་རེད་དེ་འདྲས་ཡིན་ན་ང་ཚོ་རྒྱ་གར་ཕྱི་ལོགས་ཡོད་མཁན་ཚོ་གི་ནང་ལོགས་དེ་འདྲས་ང་རང་ད་ལྟ་ཀོ་ས་བྱས་ནས་གང་ཅིག་ཡར་བར་བྱས་ཏེ་གོ་མྱོང་མེད་བྱས་ཙང་ང་ཚོ་གི་དེ་ཚོ་ཞན་ཆ་རང་བཞིན་གྱི་རང་བཞིན་གྱི་ཆགས་བསྡད་གི་བ་རེད་བསམ་མ་རང་བཞིན་ཆགས་ཡོད་རེད་ཨོ་བྱས་ཙང་ད་གཞས་ཚིག་བཟོ་མཁན་ཡིན་ན་རེད། སྒྱུ་རྩལ་གྱི་འཁྲབ་སྟོན་འཁྲབ་མཁན་སུ་ཡིན་ན་ཡང་དེ་ཚོའི་རྒྱབ་ལོགས་ལ་རིག་པའི་གཞུང་ལུགས་ཀྱི་རྨང་གཞི་ག་ཚད་ཅིག་གི་བརྟན་པོ་ཡོད་ན་དེ་ག་ཅིག་ཡག་ཆགས་རེད་རིག་པའི་གཞུང་ལུགས་ཀྱི་རྨང་གཞི་མེད་ན་ཨ་ནི་དེ་ག་ཅིག་གི་ཞན་ཆ་ཆགས་ཀྱི་རེད་བསམ་པ་དེ་དྲན་དགོས་ལེ་རེད། བཙན་བྱོལ་སྤྱི་ཚོགས་ནང་ལ་དེ་སྔ་བོད་པའི་གཞས་པ་གཞས་མ་མང་པོ་ཞིག་ཕེབས་ཡོད་རེད་ཡིན་ནའི་ཕལ་ཆེ་བས་ད་ཆ་གཞས་གསར་བ་གཏོང་མཁན་ཧ་ལམ་མེད་པ་འདྲ་བོ་ཆགས་འདུག་དགེ་བཤེས་ལགས་ཀྱིས་བྱས་ན་དེའི་རྐྱེན་གཙོ་བོ་དེ་ག་བར་ཐུག་ཡོད་རེད་དགོངས་ཀྱི་འདུག།

གཞས་པ་ར་ཆེ་བདེ་རེ། དུས་རབས་ཉི་ཤུ་རྩ་གཅིག་པའི་ད་ལོ་རབས། དང་པོ་ནས་བཅུ་པ་འདི་སོགས་ཀྱི་བར་དུ་དེ་ནས་གཞས་གཏོང་མཁན་དེ་མང་རུ་མང་རུ་བྱས་གཞས་ལ་དབྱིངས་ཞུགས་པ་ཕྱིན་པ་རེད། དེ་ནས་གཞས་ཀྱི་རྣམ་པ་དེ་ཡང་མང་རུ་སོང་གཞས་གཏོང་མཁན་རྒྱ་གར་དུ་ས་གནས་འཁོར་ཡུག་གང་ཡིན་ན་མང་རུ་སོང་བ་རེད་དེ་ནས་མི་མང་པོ་ཞིག་ར་དོ་སྣང་ཆེན་པོ་བྱེད་པ། དོ་སྣང་བྱེད་པའི་ང་ར་ལ། འཚོ་བ་དུ་འདྲ། མ་གསུངས་ན་ག་རེ་ཞུ་ཟེར་ན། གཞས་ཚིག་བཟོ་རོགས་གྱིས་ཟེར་མཁན་དེ། ཉུང་ཉུང་རྩ་ནས་མེད། རགས་རྩིས་བྱས་ན་བདུན་ཕྲག་རེ་རེའི་ནང་ལ་གཞལ་ཚིག།

རྟའུ་བློ་བཟང་དང་དེ་ནས་ཕ་གི་ལྷ་ཐོ་རྣོ་ལྗང་མགོན་པོ་ཁོང་བྲལ་ཡིན་ས་རེད་ད་དེ་ཚོ་གི་གཞས་དེ་ཚོ་དེ་ནས་མང་པོ་སྐད་ཡོད་མ་རེད་ད་གང་ཡས་པ་དེ་ཚོ་པ་བྲོ་བ་ཆེན་དུ་ཁ་བ་ཞེ་དྲག་ཡོད་ལོ་དེ་ནས་དེ་ནས་མ་ལ་ད་མི་མཐུན་ནས་གང་ཅི་བཙན་བྱོལ་ནང་ལ་གཞས་གཏོང་གི་དེ་ཚོ་གང་ག་གི་གཞས་དེ་ཚོ་དེ་རེད་ང་ཚོ་མི་མང་ཁྱད་གཅིག་གི་དགའ་ས་དགའ་ས་ཆགས་བསྡད་ཡོད་རེད་མ་ད་ཡང་དེ་ཚོ་ང་ཚོ་གི་ག་རེ་ལབ་དགོས་རེད་ནད་པ་དམར་པོ་རེད་བྱས་ལབ་ཡག་དེ་ཚོ། ང་ཚོས་ངོས་འཛིན་བཟོ་སྟངས་དེ་ཡང་གཅིག་བྱས་ན་དེ་འདྲའི་གོ་ལོག་ཐད་ཤོང་འགྲོ་ཟེར་དེ་འདྲ་མ་རེད་ཁོང་ཚོ་གིས་ག་རེ་བཟོ་དགོས་རེད་ཞེས་ག་རེ་བཟོ་ཡིན་ན་མང་ཆེ་དེ་བག་ཆགས་པོ་དང་དཔེ་ཁག་པོ་ཡག་པོ་ཆགས་འདུག་དེ་འདྲའི་ཆགས་པ་ལ་བརྟེན་གཅིག་བྱས་ནས་ལ་ད་གཞས་དེ་ཚོ་ཨ་ནི་ལོ་རབས་བརྒྱད་ཅུ་པའི་ནང་ལ་བོད་ལ་ཕར་མང་པོ་ཁེལ་ཅིག་བོད་ལ་མང་པོ་བཏང་འདུག་ཁོང་ཚོ་དེ། དེ་གི་ཡང་རྒྱུ་མཚན་གཅིག་ག་རེ་ཆགས་རེད་ཟེར་ན་མ་གཞི་རང་དབང་ཡོད་པ་ཡིན་ཙང་ནས་དེ་ལ་གཅིག་སྦས་སྦས་སོག་སོག་བཟོ་མ་དགོས་ནས་གཅིག་གཅིག་མི་རིགས་རང་གི་ན་ཚ་དེ་ངན་ངན་རྗེན་རྗེན་གྱི་ཐོག་ནས་གཏོང་ཆོག་མཁན་ཆགས་འགྲོ་བ་དེ་གི་ཡིན་ས་རེད་ལ། བོད་ལ་ལོ་རབས་བརྒྱད་ཅུ་པའི་གི་ནང་ལོགས་ད་དཀའ་ངལ་ཆེ་ཤོས་དེ་གཏོང་པ་རེད་དཀའ་ངལ་ཆེ་ཤོས་དངོས་གནས་ཁ་ཞེ་གཉིས་མེད་ཀྱི་དཀའ་ངལ་ཆེ་ཤོས་དེ་གཏོང་པ་ཡི་རྫུན་མ་དང་དེ་མགོ་སྐོར་གཏོང་བ་དེ་འདྲའི་གལ་མེད་ཚུལ་དེ་ག་ཚོད་ལྟ་ཡོང་དུས་སྐབས་ལ་ཨོ་གོ་སྐབས་དེ་གཉིས་མཉམ་དུ་འཛོམས་ཡོང་དུས་སྐབས་ལ་བོད་ནང་ལོགས་ཁྱབ་ཆེན་པོ་ཞེ་དྲག་སོང་རེད་གཞས་དེ་ཚོ། དེ་ནས་ད་དེའི་མི་རབས་དེ་ཚོ་ད་དེའི་འོག་ནས་མ་དེ་ནས་མི་རབས་དེ་ཚོ་གི་དེ་ནས་གཞས་གདངས་གཞས་ཚིག་དེ་ཚོ་ལ་ཁྱད་པར་ངེས་ཅན་ཅིག་འགྲོ་ཡུལ་ས་རལ་རྩོམ་པ་འདྲ་ཅིག་ཆགས་ཡོད་རེད་ད་གང་ལྟར་ཡང་གཞས་གཏོང་མཁན་དེ་ཚོ་ལ་མི་མང་ཚོ་གིས་དགའ་བསུ་བྱེད་མཁན་མང་པོ་ཡོད་རེད་དགའ་བསུ་བྱེད་དགོས་པ་ལ་མང་པོ་ཡོད་རེད་དེ་ནས་ཡིན་ན་ལ་ད་བ་ལང་ཅི་ལ་ང་རང་གི་གསང་ཚིག་ཅེས་ན་དེ་ནི་བོད་པའི་གི་ཞེས་ལ་དོ་ཡིག་དེ་ཆུ་རུ་འགྲོ་བཞོ་ཡག་གི་སྦྱིན་ཚིག་གཅིག་དེ་ཅི་བྱེད་ན་ངས་ཤེས་ནོ་ཆོག་ཡ་ན་མི་སྲིད་ང་རང་ཡིན་ན་ད་དེ་ར་ཉེ་ཤི་བེར་ད་ལོག་ར་དེ་ར་ཉེ་ཤི་རྩ་ཆེ་བེར་དེ་ནི་ལོག་ར། ཅི་ཀྲོང་ནས་མགོ་བཙུགས་དེ་བཤད་དོ་ཞེ་ཚིག་གི་ཐོག་ལ་དོ་སྣང་མ་བཟོ་རོགས་བཟོ་ཞུ་མི་མང་པོས་ཞེ་ཚིག་བྲི་རོགས་བྱིས་སེ་ལགས་དེ་ནི་ཞེ་ཚིག་བྲི་ཚར་རྒྱུ་ནི་ད་ནི་དེ་གི་དབྱངས་དེ་སོགས་ལ་ཅི་བྱིས་ཐོག་མ་བཟོ་རོགས་བཟོ་ཆ་འོང་དེ་ག་ལ་ནི་དེའི་ཐོག་ལ་གཅིག་འགེངས་འགེངས་བཟོ་འདྲ་པོ་དང་ཚོགས་བཟོ་འདྲ་ཅིག་མ་ལས་རོགས་ལས་ཤིག་དེ་འདྲའི་ཀླད་པའི་བརྒྱུད་རིམ་ཐོག་ནས་བཤད་ཡོང་དུས་སྐབས་ལ། ང་ཚོའི་གནད་འགག་ཆེ་ཤོས་དེ་དེ་ནས་དེ་ངེས་ཡིན་ན་བོད་བོད་ཀྱི་གླུ་ཚིག་བཟོ་རོགས་གྱིས་ལབ་འོང་དུས་སྐབས་ལ་ག་རེ་ལབ་ཡོང་གི་རེད་ཟེར་ན་ཆབ་སྲིད་དང་འབྲེལ་བ་ཡོད་མཁན་བཟོ་རོགས་གྱིས། རྩ་དོན་དང་འབྲེལ་བ་ཡོད་མཁན་བཟོ་རོགས་གྱིས། རིག་གཞུང་དང་འབྲེལ་བ་ཡོད་མཁན་བཟོ་རོགས་གྱིས་ཟེར་ཡག་དེ་ཚོ་ཨ་དོམ་པོ་ཆགས་ནས་བཤད་ཡོང་ད་བར་ལམ་གཅིག་ནས་ང་ཚོའི་གི། རྩ་དོན་གྱི་འགྱུར་བ་འདི་གི་ཐོག་ནས་ཟེར་དགོས་ཡོད་ན་རྩ་དོན་གྱི་ཐོག་ལ་ལྟ་སྟངས་འདི་གི་ཐོག་ནས་ཟེར་དགོས་ན་ད་གཞས་ཚིག་བཟོ་རོགས་གྱིས་ལབ་མཁན་ཆབ་སྲིད་ཐོག་ལ་གཞས་ཚིག་མ་བཟོ་རོགས་གྱིས། དེ་ནས་ག་རེ་ཟེར་དགོས་རེད་ལོ་རྒྱུས་ཐོག་ལ་མ་བཟོ་རོགས་གྱིས། རིག་གཞུང་དང་གཅིག་བྱས་བླ་མ་ལ་བསྟོད་པ་དང་དེ་ནས་རིག་གཞུང་བརྩེ་གདུང་སོགས་ཀྱི་ཐོག་ལ་བཟོ་རོགས་གྱིས་ཟེར་ཡག་གི་ད་དེ་འདྲའི་ལབ་མཁན་དེ་མང་རུ་མང་རུ་འགྲོ་ས་ད་རྗེས་སུ་འདྲ་བྱེད་འོང་དུས་སྐབས།

ཡང་འགྲོ་གི་འདུག་བསམ་པ་འདྲ་ཞིག་ཚོར་ཡོང་གི་ད་ལྟ་ངེད་ཀྱི་དེ་སྒང་ཚོ་སྲིད་སྡེ་དང་འབྲེལ་བའི་སྐད་ཆ་གཙང་སྙིང་ནས་མེད་ང་རོག་གིས། ང་ཚོའི་ཤིང་ཚོ་གི་འབྱིན་འབྲི་དང་འབྱིན་རྩིས་དེ་དང་འབྲེལ་བའི་གི་ཞེས་གི་ད་གི་མ་ཁར་ས་དགོས་རེད། ཉམས་རི་ལགས་དགོས་ལ་རེད་ད་མ་ཉོ་གི་འགྲོ་སྟངས་གི་རྗེ་རུ་འདྲ་བོ་དེ་གཉིས་བར་མཚམས་ལ་འབྲེལ་བ་ཏན་ཏན་ཞིག་ཆགས་འདུག་བསམ་པ་འདྲ་ཞིག་ཚོར་ཡོང་གི་ཡོད། ད་ལྟ་གོང་དུ་བཀའ་མོལ་གནང་མཁན་དེ་བོད་གཞས་རྩོམ་པ་པོ་དང་ཝཱ་ཎ་དབུས་བོད་ཀྱི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་གི་རྩོམ་རིག་སློབ་དཔོན་གྱི་དགེ་བཤེས་བེ་རི་འཇིགས་མེད་དབང་རྒྱལ་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་མཁའ་འགྲོ་གཡང་འཛོམས་ཡིན། བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང་བོད་ནང་ལོ་བདུན་ཞེས་པའི་ཕྱག་དེབ་རྩོམ་སྒྲིག་གནང་མཁན་སྐུ་ཞབས Heinrich Harrer ཡིས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་དགུང་ལོ་བརྒྱད་ཅུ་གྱ་ལྔ་ཡིན་པའི་སྐབས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་ལ་ཁོང་གིས་བོད་ནང་ལོ་ངོ་བདུན་བཞུགས་པའི་མྱོང་ཚོར་སྐོར་བཅར་འདྲི་དང་ལེན་གནང་ཡོད། བོད་ནང་ལོ་བདུན་ཞེས་པའི་དཔེ་དེབ་དཔར་འགྲེམས་བྱས་ནས་ལོ་ངོ་བདུན་ཅུ་འཁོར་བའི་སྐབས་དང་བསྟུན་འདས་པོ་ཁོང་ལ་བཅར་འདྲི་ཞུས་པ་བསྐྱར་ཟློས་བགྱིས་ཏེ་ཕྱོགས་སྒྲིག་ཞུས་པ་ཞིག་གསན་རོགས་གནང།

དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གསུམ་སྤྱི་ཟླ་བཅུ་པའི་ཚེས་བཅུ་དྲུག་ཉིན་སྐུ་ཞབས་ཧན་རིག་ཧེ་རེར་ལགས་ཀྱིས་བོད་ནང་ལོ་བདུན་ཞེས་པའི་ཕྱག་དེབ་དེ་དངོས་སུ་དབྱིན་སྐད་ནང་མང་ཚོགས་ནས་ཀློག་ཐུབ་རྒྱུའི་ཆེད་འགྲེམས་སྤེལ་བྱུང་ཡོད་པ་དང། ད་རེ་དཔེ་དེབ་དེ་དཔར་འགྲེམས་ཐོག་མར་བྱུང་ནས་ལོ་ངོ་བདུན་ཅུ་འཁོར་བའི་སྐབས་དང་བསྟུན་འདས་ལོ་ཁོང་ལ་བཅར་འདྲི་ཞུས་པ་དེ་བསྐྱར་དུ་སྙན་སྒྲོན་ཞུ་གི་ཡིན། ལོ་རྒྱུས་རིང་པོ་ཞེ་དྲག་རེད། མིན། ང་ཨ་ལེ་ཀང་བོད་པ་གང་དགར་ཆབ་དབྱེ་གནང་བྱུང།

ཁོ་བྱང་ཐང་ལ་ཞེ་དྲག་ཕྱིན་སོང་ཨེ་ནི་ཁོ་གངས་རིན་པོ་ཆེ་ལ་སྐོར་ར་མང་པོ་བརྒྱབ་སོང་ཕ་གི་མཚོ་མ་ཕམ་དང་ཁོ་ས་བཀྲ་བཟོས་ཡོད་རེད་ད། ཁོ་མི་སྐད་གྲགས་ཆེན་པོ་ཁོ Sweden གི་མི་རེད་ད། ཨེ་ནི་ང་ལ་ཨེ་ནི་ཁོ་ལྷ་ས་ལ་ཕེབས་ཡོད་མ་རེད་ད། ཨེ་ནི་ཁོ་གཞིས་ཀ་རྩེ་བར་དུ་ཕེབས་སོང་ཨེ་ནི་ཕ་གི་པཎ་ཆེན་རིན་པོ་ཆེ་མཇལ་སོང་ཨེ་ནི་ཁོ་རང་གི Expedition མི་མང་པོ་ཞེ་དྲག་གཡོག་པོ་མང་པོ་ཡོད་རེད། སེམས་ཅན་བདུན་ཅུ་བརྒྱད་ཅུ་འདི་འདྲ་རེད་ད་ཁོ་ལ་དྭགས་ལ་འགོ་ཚུགས་སོང། དེ་ནས་ལ་དྭགས་ནས་ཨེ་ནི་ཁོ་བྱང་ཐང་ལ་ཨེ་ནི་ཟླ་བ་གཅིག་གཉིས་དགུན་ཁ་ལ་ཕྱིན་སོང། ཨེ་ནི་ཁོ་སྐུ་མཉེལ་པོ་ཞེ་དྲག་བྱུང་སོང་ཨེ་ནི་ཁོ Expedition རེ་དུག་ལོག་དང་སྒང་ག་ཡག་པོ་ཞེ་དྲག་བྱུང་སོང་ཨ། བྱས་ཙང་ཁོ་ངའི་ག་རེ་ཟེར་དུས Role Model ཁོ་ངའི Example། དམིགས་ཡུལ་དམིགས་པའི་བལྟ་ས། ཡིན་ལ་ཟེར། ཨེ་ནི།

དེ་ནས་ངའི་སྐད་གྲགས་བྱུང་སོང་ངའི་མིང་གང་ག་མི་གང་ག་ཤེས་སོང། ཨེ་ནས་དེ་བྱས་ཙང་ང། ཁོ་ཚོས་མི་ཁ་ཤས་ཧི་མ་ལ་ཡ་བཏང་ཧི་མ་ལ་ཡ་ལ་བཏང་སོང། དེ་དུས་ལུང་པ German དང Austria ལུང་པ་གཅིག་རེད་དེ་དུས German ཁོ་ཚོས་ལུང་པ་ངའི་ལུང་པ Austria ལ་དབང་བྱས་སོང་ཨ། ཆིག་སྟོང་སུམ་ཅུ་སོ་བརྒྱད་དེ་ནས་བྱས་ཙང་ང།

སྟོང་ཕྲག་བརྒྱད་མཐོ་རེད་ཨེ་དེ་དུས་འཛམ་བུ་གླིང་ལ་རི་སྟོང་ཕྲག་ཆེན་པོ་དེ་འདྲ་བཅུ་བཞི་ཡོད་རེད་ད་དེ་དུས་རི་གཅིག་འཛེགས་ཡོད་མ་རེད་ད། བྱས་ཙང་ང་ཚོ་བསམ་བློ་བཏང་དེ་འདྲ་ང་ཚོ Nanga Parbat ང་འདི་དང་པོ་འཛེགས་ན་ཡག་པོ་ཞེ་དྲག་རེད་ངས ambition ཞེ་དྲག་བྱེད་པ་རེད་པ་ང་ག་རེ་བྱེད་དེ ambitious very ambitious བྱེད་པ་རེད་པ་ང། དེ་དུས་འདི་དགུང་ལོ་ག་ཚོད་ཡིན་ན། དེ་དུས་ང་ལོ་སུམ་ཅུ་ལོ་ཉི་ཤུ་རྩ་བཞི་དེ་དུས་ང་སློབ་གྲྭ་གང་ག་ཚར་སོང་ང་སློབ་གྲྭ University ལ་ཕྱིན་སོང་དེ་ང Sport རྩེད་མོ། Geography། ཨ་ལེ་ད་ལྟ་སྤྱི་ཚོགས་ཚན་རིག། རེད་ད་དེ་དེ་ངའི་གཉིས subject རེད་པ་དེ་དུས་དེ་ནས།

བྲོས་བྱོལ་ལ་ཕྱིན་ན། ཁག་པོ་ཞེ་དྲག་རེད་ག་རེད་བོད་ལུང་པར་ང་ཙང་མིན་ཁག་པོ་ཞེ་དྲག་བྱེད་པ་རེད་དེ་ནས་ཨེ་ནས་ང་ཙང་དུ་ལོ་ཀི interesting ཅིག་ཞུས་དགོས་ཀྱི་རེད་དེ་དུས་དམག་དང་པོ་གཉིས་པ་དཀྱིལ་ལ་དབྱིན་ཇི་དཔོན་པོ་ཆེན་པོ་དེ་འདྲ་བྱུང་བས་ཁོས་ཟེར་གྱི་ཏྲ། གནམ་གྲུ་མང་པོ་ཡོད་རེད། ཨེ་ནས་འཛམ་བུ་གླིང་ལ་ཁྱད་མཚར་པོ་དང mystery དང་འདི་ཚོ་ཡོད་མ་རེད་ད། ག་པར་འགྲོ་ན་འགྲོ་ཐུབ་ཀྱི་རེད་གནམ་གྲུ་ནང་ལ། ཡིན་ནའི་ཁོས་དེ་འདྲ་ཟེར་ཡིན་ནའི། However། ཡིན་ནའི་ལུང་པ་ཅིག་ད་ལྟ mystery ལུང་པ་ལྷག་ཡོད་རེད། ཨེ་ནས་ག་པར་ཡོད་རེད་འཛམ་བུ་གླིང་གི་ཐོག་ཁ་ལ་ཡོད་རེད།

Dehra Dun ནས Dehra Dun ནས་ཐེངས་མང་པོ་བྲོས་བྱོལ་ལ་ཕྱིན་སོང་ད་བར་རེ་ཟིན་པ་རེད་པ། ཡིན་ནས་དབྱིན་ཇི་གི་དབྱིན་ཇི་ལུང་དབྱིན་ཇི་ཁོང་ཚོས་དེ་དུས་དཔོན་པོ་ཆེན་པོ་སྒར་གྱི་དཔོན་པོ་ཆེ་ང་འདི་ཁོང་ཚོ Exact Geneva Convention Treaty། དེ Geneva བར་བཞག་པའི་ཆིངས་དོན་གནང། ཁོང་ཚོས་ཏག་ཏག་ང་ཚོ་ང་ཚོ

སྡོད་དགོས་ཀྱི་རེད། Solitary Confinement ཟེར་གྱི་རེད། གཅིག་པོ། ད་བལ་ཆོས་སོ་སོར་རེད་རེད། ཁབ་སངས་སོང། སྤང་ལེབ་སྒང་ལ་ཉལ་དགོས་ཀྱི་རེད། ཨེ་ནས་ཨེ་ནས། ཨ་ལེ་ཏོག་ཙམ་ཁག་པོ་ཡོད་རེད་ཡིན་ནའི་དངོས་གནས་བྱས་ན་ཁག་པོ་ག་ཡང་ཡོད་མ་རེད་པ་ད། རེད་རེད་རེད། ཨེ་ནས་ཨེ་ནས་ཨེ་ནས། ངས་ངས། ཆོས་སྡེ་ལ་འགྲོ་ཡ་དོན་དག་དེ་རེ། ནོ་མ་ལི་ཨ་རེ་ནང་དངུལ་ཆ་ཆེ་ན། བཙོན་ཁང་ནས་འབུད་ན་འོ་ན་ཆོས་སྡེ་ལ་ཕྱིན་ན་ཨི་ནས་ཁག་པོ་ཡོ་རེ། ཁོང་ཚོ་དད་ཆ་བཏང་གི་རེ་ཡ་མེད་ན་ཁ་ལག་ཡོ་ཨ་མ་རེ་འདི་ཡོ་ཨ་མ་རེ་ད་ངས་ཆོས་སྡེ་ལ་འགྲོ་ཡ་དོན་ད། མཁྱེན་སོང་ཨ། you see།

ང་ཚོ་བོད་ཀྱི་སྐྲ་བདུན་ལ་བསྡད་དུས་དགུན་ཁ་ཡོད་རེད་གྲང་མོ་ཞེ་དྲག་རེད། ཨ་ནི་སྐྲ་བདུན་ལ་ང་ཚོ་ལམ་འགྲོ་ཆེན་པོ་བྱུང་སོང་གང་ཡིན་ན་བོད་ཀྱི་གྲྭའི་ལས་ངན་སྐུ་དྲག་ཁ་ཤས་བཞུགས་ཡོད་རེད། གཡོག་པོ་མང་པོ་མཉམ་འགྲོ་ཡོད་རེད་བོད་ཀྱི། ཨེ་ནི་ང་ཚོ་གྲོད་པ་ལྟོགས་སོང་ང་ཚོ་ཁ་ལག་ཡོད་མ་རེད་སྐུ་དྲག་ཁ་ཤས་ཨེ་ནི་ཁོང་ཚོ་རྒྱ་ཐུག་བཟོས་པ་རེད་ད་ང་ཚོ་ལ་དུས་དུས་ང་ཚོ་མི་རེ་རེ་རྒྱ་ཐུག་ཡེད། ད་བན་རྒྱལ། དེ་འདྲས་ང་ཚོ་བསྡད། དེ་ནས་ཨེ་ནི་ང་ཚོ་ཁོང་ཚོ་ལ་ཞུས་སོང། ཨེ་ནི་ང་ཚོ་དེ་གོར་ཁའི་ལུང་པ་ལ་འགྲོ་ན་དགའ་པོ་ཡོད་མ་རེད། ང་ཚོ་སྐུ་མཁྱེན་ལྷ་ས་ལ་ལམ་ཡིག་ཞིག་གནང་རོགས་གནང། ཨེ་ནི་ཁོང་ཚོས་དེའི་དབང་ཡོད་མ་རེད་ཟེར་གི་རེད་པ། ཡིན་ནའི

ལྷ་ས་ལ་འགྲོ་ཆོག་གི་ཡོད་མ་རེད། ཡིན་ནའི་ཁོང་ཚོ་ལམ་ཡིག་གསར་པ་གཅིག་བཏང་སོང་རྫོང་དགའ་རྫོང་བརྒྱུད་ནས་སྐྱིད་རོང་རྫོང་གོར་ཁའི་ལུང་པ་ལ་འགྲོ་ཆོག་གི་རེད། ཨ་ལེ། ཡིན་ནའི་ཡང་དམག་མི་མཉམ་དུ་འགྲོ་དགོས་གི་རེད། ཨ་ལེ། དེ་ཚོ་ཨ་ནི། ཨ་ཁྱེད་རང་ག་རེ་དགོངས་བྱུང། ལགས། ཨ་ཁྱེད་རང་ཐུགས་ལ་ག་རེ་དགོངས་བྱུང་ད། ལ་འགྲུལ་ཡས་ཀྱི་ཤུགས་རང་མི་འདུག་ང་ཚོ་གལ་སྲིད་ང་ཚོས་འོང་རེའི་ཤུགས་ལ་ང་ཚོས་འགྲུལ་ཡས་ང་ཚོས་ལོག་པ་བྱེད་ཀྱི་ཡོད་རེད་ཁོང་ཚོས་འབྲོག་པ་ཕ་གི་གཡུགས་བཞག་པ་རེད་པ་ད་འབྲོག་པ་གལ་ཡོད་མེད་ཁོང་ཚོས་གསར་པ་བྱེད་ཀྱི་ང་ཚོས་འབྲོག་པ་སློག་པ་རྙིང་པ་དེ་འདྲ་གོན་སོང་ལྷམ་གོག་ཨེ་ནི་བོད་པའི་ལྷམ་གོག་དེ་འདྲ་ཀོ་བ་ནི་བཟོས་པ་རེད་པ་ད་དེ་དེ་ཁག་པོ་ཞེ་དྲག་རེད་དེ་ནས་ང་ཚོ་དམག་མི་མཉམ་དུ།

ཆུང་ཡོད་མ་རེད་ང་ཚོ་སྒུག་བསྡད་པ་རེད་ཕ་གི་ནས་དེ་དུས་དེ་ཡོད་རེད་ད་དགོན་གསར་དགོན་པ་རེད་པ་ད་ཨཱ་ལས་རྗེ་བཙུན་དགོན་གསར་རིན་པོ་ཆེ་དེ་འདྲ་ཡག་པོ་ངོ་ཤེས་ཀྱི་རེད་ཨཱ་ལས་ད་ལྟ་རྒྱ་གར་ལ་ཧྲ་ཁའི་ལྷོ་ལ་དགོན་གསར་རིན་པོ་ཆེ་གི་དགོན་པ་ཅིག་ཡོད་རེད་ད།

རྫོང་དགའ་རྫོང་ལ་སྒུག་བསྡད་པ་རེད་པ་ད། དེ་ནས་གངས། ཟླ་བ་གཅིག་ཕ་གི་བསྡད། ཡིན་ནི་གངས་མང་པོ་ཡོད་རེད་ཁོང་ཚོ་ཟེར་ཡག་དེ་སང་ཉིན་ཁྱོད་ཚོ་འགྲོ་དགོས་ཀྱི་རེད། ང་ཚོ་གཡག། ཉི་ཤུ་ཐམ་པ་མ་འགྲོ་གི་རེད། ནི་ཡག། འདི་ནང་བཞིན། གངས་ད་ལྟ་ཕི་ཊི་གསུམ་བཞི་ཡོད་བ་རེད་ད། ཡིན་ནི་གཡག་དེ་ཚོ་ཁེ་ཡོད་མ་རེད་ཁོང་ཚོ་ད plow ནང་བཞིན་ཁེ་ཟིག་རེད།

ཨེ་ནི་ང་ཚོ་རིན་མ་ཁྲི་ཡོད་རེད་ད་འདྲ་རིན་མ་ཡོད་རེད་ཐིག་གི་ནི་ཨེ་ནི་སྐྱིད་རོང་རྫོང་ལ་ཡང་ང་ཚོ་སྒུག་བསྡད་པ་རེད་པ། ཨེ་ནི་རྫོང་དགའ་རྫོང་དགའ་རྫོང་ཡང་བོད་པའི་སྐུ་དྲག་གཞན་པ་ཅིག་ཡོད་རེད་ཁོ་རང་གྲྭ་རིན་གྱི་གུང་ཁྲི་ཞིག་ཡོད་རེད་ད་དེ་དུས་ཨེ་ནི་ང་ཚོ་སྐྱིད་རོང་རྫོང་ལ་བསྡད་དུས་ང་ཚོ་ཞེ་དྲག་སྐྱིད་པོ་བྱུང་སོང།

སྐྱིད་པོ་ཞེ་དྲག་བྱུང་སོང་ང་ཚོས Time ཡག་ཤོས་བྱུང་སོང། དེ་རིང་གི་བཅར་འདྲི་དང་ལན་གྱི་ལེ་ཚན་འདིའི་དུམ་བུ་གཞན་གཅིག་ལེ་ཚན་རྗེས་མའི་ནང་སྙན་སྒྲོན་ཞུ་གི་ཡིན། དེ་ཡང་དེ་སྔ་དམག་ཆེན་གཉིས་པའི་སྐབས་ཨོ་སི་ཀྲི་ལི་ཡའི་རི་འཛེགས་པ་སྐུ་ཞབས་ཧན་རིག་ཧེ་རེར་ལགས་བོད་དུ་ཡོང་སྟེ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་བཞི་ནས་ལྔ་བཅུ་ང་གཅིག་བར་བོད་ནང་སྐྱབས་བཅོལ་དུ་ལོ་བདུན་བསྡད་པའི་ལོ་རྒྱུས་ཀྱི་དཔེ་དེབ་དེ་ཆགས་ཀྱི་འདུག་དེ་ཡང་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་ལོར་དཔེ་དེབ་འདི་གཞི་བཞག་པའི་ཐོག་ཨ་མེ་རི་ཁའི་གློག་བརྙན་ཚོང་ལས་ཁང་གིས་གློག་བརྙན Seven Years in Tibet ཞེས་པ་བཟོས་ཡོད་པ་དང་དེའི་ནང་ཨ་མེ་རི་ཁའི་གློག་བརྙན་འཁྲབ་སྟོན་པ་གྲགས་ཅན་སྐུ་ཞབས Brad Pitt ལགས་ཀྱིས Heinrich Harrer འཁྲབ་གནང་ཡོད་པ་རེད། ད་རེས་ཀྱི་ལེ་ཚན་འདི་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན Chris Peggy ཡིན། ཐེངས་འདིའི་ལས་རིམ་དེ་ནི།